བརྙས་སོགས་བརྙས་སྨོད་སོགས་ཀྱིས་རང་གི་ལུས་ལ་བརྙས་སྨོད་སོགས་ཀྱིས་རང་གི་ལུས་ལ་མི་གནོད་པ་དང། ཁྲོ་བ་དང་འབྲེལ་བའི་གང་ཟག་ཁྲོ་བ་དང་འབྲེལ་བའི་གང་ཟག་ལ་རང་གིས་ཁྲོ་བར་མི་རིགས་པ་དང་རྙེད་པའི་བར་ཆད་བྱས་པས་ཁྲོ་བར་མི་རིགས་པ་དང་གཞན་རང་ལ་མ་དད་པར་བྱས་པས། ཁྲོ་བར་མི་རིགས་པའོ། ས་ས་བཅད་བཞི་འདུག་གོ། ད་དང་པོ། བརྙས་སྨོད་སོགས་ཀྱིས་རང་གི་ལུས་ལ་གནོད་པ་ནི། བརྙས་སྨོད་སོགས་ཀྱིས་རང་གི་ལུས་ལ་གང་ཟག་མི་གནོད་པ། བརྙས་སྨོད་སོགས་ཀྱིས་རང་གི་ལུས་ལ་མི་གནོད་པ་ནི། ཡིད་ནི་ལུས་ཅན་མ་ཡིན་པས་སུས་ཀྱང་གང་དུའང་གཞོམ་མི་ནུས། ལུས་ལ་མངོན་པར་ཞེན་པས་ན་ལུས་ནི་སྡུག་བསྔལ་དག་གིས་གནོད། རང་གི་སེམས་བསྲུང་ན། ཡིད་ནི་ལུས་ཅན་མ་ཡིན་པས་ཚིག་རྩུབ་དང་མཚོན་ལ་སོགས་པ་སུས་ཀྱང་གང་དུ་གཞོམ་པར་མི་ནུས་སོ། དེས་ན་རྟོག་པས་ལུས་ལ་མངོན་པར་ཞེན་པས་ན། ལུས་ནི་དགུང་ན་དག་གི

བརྙས་དང་ཚིག་རྩུབ་སྨྲ་བ་དང་མི་སྙན་པ་ཡི་ཚིག་དེ་ཡིས་ལུས་ལ་གནོད་པར་མི་འགྱུར་ན་སེམས་ཁྱོད་ཅི་ཕྱིར་རབ་ཏུ་ཁྲོ། གཞན་གྱིས་རང་ལ་བརྙས་པ་དང་ཚིག་རྩུབ་སྨྲ་བ་དང་མི་སྙན་པ་ཡི་ཚིག་དེ་ཡིས་རང་གི་ལུས་ལ་ཅུང་ཟད་ཀྱང་གནོད་པར་མི་འགྱུར་ན་སེམས་ཁྱོད་ཅིའི་ཕྱིར། སེམས་ཁྱོད་ཅིའི་ཕྱིར། ཅིའི་ཕྱིར་རབ་ཏུ་ཁྲོ། ཁྲོ་བར་མི་རིགས་སོ། ཟེར། ལུས་ལ་གནོད་པ་བྱས་ན་ལུས་ལ་ཡང་གཞན་གྱིས་བརྙས་པ་དང་ཚིག་རྩུབ་སྨྲ་བ་དང་མི་སྙན་པའི་ཚིག་གིས་གང་གིས་ཀྱང་ལུས་ལ་ཅུང་ཟད་ཀྱང་གནོད་ཀྱི་མིན་པས་སུ་ལུས་ལ་གནོད་པར་མི་འགྱུར་ན་སེམས་ཁྱོད་ཅིའི་ཕྱིར་ཁྲོ། ཁྲོ་མི་རིགས་ད་ཁྲོ་བར་མི་རིགས་སོ། གཉིས་པ། ཁྲོ་བ་དང་འབྲེལ་བའི་གང་ཟག་ལ་རང་གིས་ཁྲོ་བར་མི་རིགས་པ་ནི། ཁྲོ་བ་དང་འབྲེལ་བའི་གང་ཟག་ལ་རང་གིས་ཁྲོ་བར་མི་རིགས་པ་ནི། གཞན་དག་བདག་ལ་མི་དགའ་བ་དེས་ནི་ཚེ་འདིའམ་ཚེ་གཞན་ལ་བདག་ལ་ཟ་བར་མི་བྱེད་ན་བདག་ནི་ཅི་ཕྱིར་དེ་མི་འདོད། གཞན་དག་བདག་ལ་མི་དགའ་བ་དེ་ནི། གཞན་དག་བདག་ལ་མི་དགའ་བ་དེ་ནི། ཚེ་འདིའམ། ཚེ་རབས་གཞན་ལ་བདག་ལ་གནོད་ཅིང་ཟ་བར་མི་བྱེད་ན་ཚེ་འདི་དང་ཚེ་རབས་གཞན་ལ་གནོད་ཅིང་ཟ་བར་མི་བྱེད་ན་བདག་གིས་ཅིའི་ཕྱིར་དེ་མི་འདོད་ཅིང། དོན་མེད་པའི་སྡུག་བསྔལ་གྱི་རྒྱུ་སྒྲུབ་པར་བྱེད་མི་འདོད་པར་སྡུག་བསྔལ་གྱི་རྒྱུ་སྒྲུབ་པར་བྱེད། མི་འདོད་པར་མི་རིགས་སོ། སྡུག་བསྔལ་གྱི་རྒྱུ་སྒྲུབ་པར་བྱེད་མི་འདོད་པར་མི་རིགས་སོ། དེ་བཞིན་དུ་བྱེད། ད་དེ་ནས་གསུམ་པ། རྙེད་པའི་བར་ཆད་བྱེད་པས་ཁྲོ་བར་མི་རིགས་པ་དེ་ལ་ས་བཅད་ལྔ། རྙེད་པའི་བར་ཆད་བྱེད་པས་ཁྲོ་བར་མི་རིགས་པ་ལ་ལྔ། རྙེད་པ་མྱུར་དུ་འཇིག་པའི་དེའི་བར་ཆད་ལ། རྙེད་པ་མྱུར་དུ་འཇིག་པས་དེའི་བར་ཆད་ལ་ཁྲོ་བར་མི་རིགས་པ། ལོག་པའི་རྙེད་པ་སྒྲུབ་པ་དགག་པ། རྙེད་པ་ལ་སྲེད་པ་མི་རིགས་པ་དཔེས་བསྒྲུབ་པ། རྙེད་པ་ལ་སྲེད་པར་མི་རིགས་པའི་རྒྱུ་མཚན། རྙེད་པ་སྒྲུབ་རིགས་པ་དགག་པའོ། དང་པོ་ནི། རྙེད་པ་མྱུར་དུ་འཇིག་པས་དེའི་བར་ཆད་ལ་ཁྲོ་བར་མི་རིགས་པ་ནི། རྙེད་པ་མྱུར་དུ་འཇིག་པས་དེའི་བར་ཆད་ལ་ཁྲོ་བར་མི་རིགས་པ་ནི། རྙེད་པའི་བར་ཆད་བྱེད་པའི་ཕྱིར་གལ་ཏེ་འདི་བདག་མི་འདོད་ན། བརྙས་སྨོད་སོགས་ཀྱིས་རང་གི་རྙེད་པའི་བར་ཆད་བྱེད་པའི་ཕྱིར། བར་ཆད་བྱེད་པའི་ཕྱིར་བདག་གི་བརྙས་པ་སོགས་གསུམ་པོ་འདི་བདག། བདག་གི་བརྙས་པ་སོགས་གསུམ་པོ་འདི། བདག་གི་བརྙས་པ་སོགས་གསུམ་པོ་འདི། བདག་མི་འདོད་དོ་ཞེ་ན། བདག་གི་རྙེད་པ། བདག་གི་རྙེད་པ་འདིར་འདོར་གྱི།